དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་དགུ་བའི་ཚེས་བ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཅུ་བའི་ཚེས་བཅོ་བརྒྱད་གཟའ་ལྷག་པ་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་དུ་ཕེབས་ནས་བོད་དོན་དམིགས་བསལ་འབྲེལ་མཐུད་པ་དང་མཉམ་དུ་མཇལ་མོལ་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་གསར་འགྱུར་དཔྱད་བརྗོད་ཟིག་ར་གོ་སྒྲིག་བྱས་ཡོད། མཇུག་ཏུ།

ཨ་མེ་རི་ཀའི་ཕྱི་སྲིད་ལས་ཁུངས་སུ། ཨ་མེ་རི་ཀའི་བོད་དོན་གི་ཆེད་དུ་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཟེ་ཡ་དང་མཇལ་འཕྲད་གནང་འདུག་པ་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་རི་ཆར་ཌི་གྷེར་དང། གཙོ་འཛིན་བསྟན་ཆོས་རྒྱ་མཚོ་བཅས་མཉམ་ཞུགས་གནང་ཡོད་པ། བྱང་ཨ་རིའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་འབྲེལ་ཡོད་ལས་བྱེད་པ་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད། སྲིད་སྐྱོང་མཆོག། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཕྱི་ཚེས་བཅུ་དྲུག་གི་ཉིན་ཕེབས་འབྱོར་བྱུང་བ་དང། བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས་གསུངས་ན།
ཅིག་བཀའ་མོལ་གནང་དགོས་པ་དང། གོ་བསྡུར་གནང་དགོས་པ་དེ་ག་ཡག་ཐག་ཆོད་བྱུང་སོང་བྱས་ཅིག་ཞུ་ཡ་ཡིན། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་དུ། ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང། ལས་བྱེད་སོགས་མི་སྣ་ཁག་ཅིག་ཆེད་ཕེབས་གནང་བ་དང་མཉམ་དུ་དགའ་བསུ་གི་གསོལ་སྟོན་དང་མཇལ་མོལ་གནང་ཡོད་གི། སྲིད་སྐྱོང་མཆོག་ཕྱི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་ཀྱི་རིང་ཨ་མེ་རི་ཀའི་རྒྱལ་སར་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དེ་བཞིན་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ། དེ་བཞིན་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་ཆེན་བཅས་སུ་གསུང་བཤད་གནང་རྒྱུའི་མཛད་རིམ་འདུག་ལ་ཕྱི་ཚེས་བཅུ་བདུན་རེས་གཟའ་མིག་དམར་གྱི་ཕྱི་དྲོ་ཨ་མེ་རི་ཀའི་གྲོས་ཚོགས་ཀྱི་རེ་བོར་ཚོགས་ཁང་དུ་སྲིད་སྐྱོང་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་རི་ཆར་ཌི་གྷེར་རྣམ་པ་གཉིས་དབུ་བཞུགས་ཀྱིས ྋགོང་ས ྋརྒྱལ་བ་རིན་པོ་ཆེ་ལ་ཨ་མེ་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་གནང་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་ཟིག་ཚོགས་པའི་སར་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ་ནན་སི་ཕེ་ལོ་སི་ཡང་ཕེབས་ཡོད། ཕྱི་ཚེས་བཅོ་བརྒྱད་གི་ཉིན་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་པ། ཕྱི་ཚེས་བཅུ་དགུ་གི་ཉིན་རྒྱལ་ས་ཝ་ཤིང་ཏོན་དང་ཉེ་འདབས་བིར་ཇི་ནི་ཡ་གི་མངའ་སྡེ་གི་ནང་ཆགས་པའི་ཇོར་ཇི་མེ་སོན་གཙུག་ལག་སློབ་གྲྭ་ཆེན་མོ་རུ་བོད་དོན་གཏམ་བཤད་གནང་རྒྱུ་ཕྱི་ཚེས་ཉི་ཤུ་ཐམ་པ་གི་ཉིན་ནིའུ་ཡོག་གྲོང་ཁྱེར་དུ་ཕེབས་ཐོན་གྱིས་ནིའུ་ཡོག་དང་ནིའུ་ཇར་ཟི་གི་བོད་རིགས་སྤྱི་མཐུན་ཚོགས་པ་གིས་གོ་སྒྲིག་བྱས་པའི་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན་ཟིག་ཐོག་དབུ་བཞུགས་གནང་རྒྱུ་རེད། ྋགོང་ས ྋརྒྱལ་བ་རིན་པོ་ཆེ་ལ་ཨ་མེ་རི་ཀའི་གསེར་གྱི་རྟགས་མ་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་འཁོར་བའི་ཉིན་མོར་བོད་མི་རྣམས་ནས་དུས་ཚིགས་ཁྱད་པར་ཅན་འདི་དྲན་གསོ་ཞུ་གི་ཡོད། ཕྱི་ཟླ་བཅུ་བའི་ཚེས་བཅུ་བདུན་གྱི་ཉིན ྋགོང་ས ྋརྒྱལ་བ་རིན་པོ་ཆེ་ལ་ཨ་མེ་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་མཛད་ནས་ལོ་ངོ་བཅུ་དྲུག་ཧྲིལ་བོ་འཁོར་བའི་ཉིན་མོ་ཁྱད་པར་ཅན་ཞིག་ཆགས་ཀྱི་ཡོད་པར་སོང། ཉིན་འདིར་བོད་མི་གནས་སྡོད་ས་ཁུལ་ཚང་མ་གི་ནང་རྣམ་པ་འདྲ་མིན་གྱི་ཐོག་ནས་དུས་ཆེན་སྲུང་བརྩི་ཞུ་བཞིན་ཡོད་ཅིང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཙན་བྱོལ་ནང་གི་བོད་མི་རྒན་གཞོན་ཁག་ཅིག་ལ་ཉིན་མོ་འདིའི་གལ་གནད་དང་འབྲེལ་བའི་སྐོར་བཅར་འདྲི་བྱས་པར་སྒང་ཏོག་ལ་གནས་སྡོད་བོད་མི་བསོད་ནམས་སྟོབས་རྒྱལ་ལགས་ཀྱིས་གོང་ས་རྒྱལ་བ་རིན་པོ་ཆེ་ལ་ཨ་མེ་རི་ཀའི་གྲོས་ཚོགས་ནས་ཆེ་མཐོང་དང་གུས་བཀུར་དེ་བཞིན་རྒྱབ་སྐྱོར་གྱི་རྣམ་པ་གི་ཐོག་ནས་འདི་ལྟ་བུའི་ཆེ་མཐོང་འབུལ་བཞེས་བསྐྱངས་མཛད་པར། བོད་མི་ཚང་མ་དགའ་ཚོར་ཆེན་པོ་བྱུང་ཡོད་ཅེས་བརྗོད་རྒྱུར། གཟེངས་རྟགས་འབུལ་བའི་ཧ་ལས་ཡག་གི་གལ་ཆེན་པོ་ཞེ་པོ་ཅིག་མཐོང་གི་འདུག་དེའི་ཆ་ནས་ང་ཚོ་ཚང་མ་བློ་ཁོག་དགའ་ཚོར་ཆེན་པོ་ཞེ་དྲག་བྱུང་བ་དེའི་ནང་ནས་བོད་མི་ཚང་མ་བློ་ཁོག་དངོས་གནས་དྲང་གནས་ཆེ་མཐོང་ཆེན་པོ་ཞེ་པོ་ཅིག་རེད། ཡང་ལ་དྭགས་བསོད་ནམས་གླིང་བོད་མི་གཞིས་ཆགས་སུ་གནས་སྡོད་པདྨ་ཚེ་བརྟན་ལགས་ཀྱིས ྋགོང་ས་རྒྱལ་བ་རིན་པོ་ཆེ་ལ་ཨ་རིའི་གྲོས་ཚོགས་ནས་འདི་ལྟ་བུའི་གཟེངས་རྟགས་ཕུལ་བར

འཛམ་གླིང་གི་ནང་གི་དམངས་གཙོ་གི་རྒྱལ་ཁབ་ཆེ་ཤོས་ཤིག་དང་སྟོབས་ཆེན་རྒྱལ་ཁབ་ཞིག་ནས་རྒྱལ་བ་རིན་པོ་ཆེ་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་མཛད་པར་དགའ་ཚོར་ཆེན་པོ་བྱུང་ཞེས་གསུངས་རྒྱུར།
དང་པོ་སྐྱབས་མགོན་རིན་པོ་ཆེ་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་དེ་འབུལ་བཞེས་གནང་ཡག་ཐག་གཅོད་བྱུང་བ་རེད་འདུག་ཟེར་གནས་ཚུལ་གོ་བ་ཙམ་གྱིས་ནི་ད་སེམས་པའི་ནང་ལ་དགའ་ཚོར་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་གང་ཡིན་ལགས་ཞུས་ཙ་ན་ད་ཅིག་ཨ་རི་ཟེར་ཙང་ནི་འཛམ་གླིང་ནང་ལ་ད་ཅིག། སྟོབས་ཆེན། དམངས་གཙོའི་རྒྱལ་ཁབ་ཅིག་སོང་ཙང་དེ་འདྲའི་གི་ཅིག་གྲོས་ཚོགས་ཅིག་གི་ད་གསེར་གྱི་རྟགས་མ་ཟེར་ཙང་ནི་ཨ་ནི་རྟགས་མ་དེ་རང་རྦད་དེ་ད་ཅིག་ཨང་གི་དང་པོ་འདྲ་བོ་རྩ་བའི་ཞི་དྲག་ནང་ལོགས་ནས་ཞི་བའི་གི་རྟགས་མ་མཐོ་ཤོས་དེ་འབུལ་གི་ཡོད་པ་ཅིག་དེ་འདྲས་ཅིག་ཡོད་ཙང་ད་ཨ་ནི་དགའ་ཚོར་ཆེན་པོ་ཞེ་པོ་ཅིག་བྱུང་བྱས་ནི་ཞུས་ཡིན།
ཡང་ཁོང་གིས་མུ་མཐུད་དེ་གསུངས་དོན། སྐབས་དེ་ཅིག་ཁོང། འབྲས་ལྗོངས་ཀྱི། ཐང་ཀུག་ཞེས་པའི་འབྲོག་པ་གི་ས་ཁུལ་ཞིག་ཏུ་གནས་སྡོད་བྱེད་བཞིན་ཡོད་པ་དང་ཁོང་དང་ཁུལ་དེར་གནས་སྡོད་བོད་མི་ཚང་མ་མཉམ་འཛོམས་ཀྱིས་ཉིན་དེའི་ཞོགས་པར་བསང་གསོལ་དང་ཁྱིམ་ཚང་ཞིག་གི་ནང་ང་བོད་མི་ཚང་མ་མཉམ་འཛོམས་ཀྱི་ངང་གསར་འགྱུར་བརྒྱུད་ལམ་ཞིག་གི་ཐོག་ལ་གོང་ས་མཆོག་ལ་གསེར་གྱི་རྟགས་མ་འབུལ་བཞེས་མཛད་པའི་མཛད་སྒོ་མཐོང་རྒྱུ་དང་མཇལ་རྒྱུ་བྱུང་ཡོད་པ་གསུང་གི་འདུག། ནས་ད་དེའི་ཉིན་མོ་འབུལ་གི་ཡོད་ཧ་གོ་ཡོད་ཙང་ང་ཚོ་གང་ཐང་ཀུག་ལ་ཡོད་པའི་གི་ནི་བོད་རིགས་ཚང་མ་རྦད་དེ་ཞོགས་སྔ་པོ་ནས་ཡང་ཅིག་ལྷ་གསོལ་བྱས་དེ་འདྲས་བྱས་ཨེ་ནི་དགོངས་དག་ད་རྩ་བའི་ད་དེང་སང་ནང་བཞིན་གློག་བརྙན་དེ་འདྲས་ད་མང་པོ་བཏང་ཡོད་མ་རེད་ཡིན་ན་དེ་དུས་སྐབས་སུ་ད་ཅིག་ཡང་དེ་དེ་ས་ཆ་ཁ་ཤས་ཅིག་ལ་དེ་འདྲས་ཡོད་རེད་ཨེ་དེ་འདྲས་ནང་འཛོམས་བྱས་ནི་ཨེ་བྷི་བྷི་སི་རེད་སི་ཨེན་ཨེན་རེད་དེ་འདྲས་ཅིག་ལ་ཐད་གཏོང་ཅིག་བསྟན་བྱས་ནི་ང་ཚོ་འདི་འདྲས་ད་དགའ་ཚོར་ཆེན་པོ་རུ་ཞུགས་ཕྱིན་བྱས་ནི་ཞུས་ཡིན། ཡང་བོད་མི་བསོད་ནམས་སྟོབས་རྒྱལ་ལགས་ཀྱིས་གོང་ས་མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་མཛད་པའི་ཉིན་མོ་དེ་བོད་མི་ཚང་མ་གིས་དྲན་གསོ་བྱེད་དགོས་པ་ཞིག་རེད་ཁོང་རང་ཉིད་ནི་གོང་ས་མཆོག་ལ་གསེར་གྱི་རྟགས་མ་འབུལ་བཞེས་མཛད་པའི་སྐུ་པར་ཞིག་དྲན་རྟེན་གྱི་ཆེད་དུ་ཉར་ཚགས་བྱས་ནས་མ་འོངས་པར་བོད་དོན་བདེན་མཐའ་གསལ་སྐབས་སྐུ་པར་དེ་བོད་ལ་འཁྱེར་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་རྒྱུར། ད་ལྟ་བར་དུ་དེའི་སྐུ་པར་དེ་ཉར་ཚགས་བྱས་ཡོད། འདི་མ་བརྗེད་པའི་དྲན་རྟེན་རང་བཞིན་འདི་མཇུག་མ་གལ་སྲིད་ང་ཚོ་བོད་རང་སྲིད་རང་སྐྱོང་བྱུང་པ་ཡིན་ན་སྐུ་པར་དེ་མཉམ་དུ་འཁྱེར་འགྲོ་ཡ་རེད་བོད་ལ་ཡར་འཁྱེར་འགྲོ་ཡ་གི་རེ་བ་རྒྱག་གི་ཡོད་རེད། མ་འོངས་པར་འདི་འདྲ་ཡོང་སྲིད་ཀྱི་རེད་བ་མ་ཡོང་པ་དེ་ཡོང་གི་མ་རེད་བ། ག་དུས་ཡིན་ནའང་ཡོང་སྲིད་ཀྱི་རེད་ང་མེད་ནའང་ངའི་གཞུག་གི་ལོ་གཞོན་པ་ཚོས་ད་ག་ནང་བཞིན་གྱི་དྲན་རྟེན་དེ་འཁྱེར་འགྲོ་མདོག་ཁ་པོ་རེད་ས་ང་རང་བསམ་བློ་བཞག་ནས་བསྡད་ཡོད།
གོང་ས་རྒྱལ་བ་རིན་པོ་ཆེ་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་གྱི་ལོ་ལ་རྒྱ་གར་ནང་སངས་རྒྱས་སྐུ་མྱ་ངན་ལས་འདས་ནས་ལོ་ངོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་ལ་ཕེབས་སྐབས་སྦ་ན་ར་སི་ཧིན་རྡུ་གཙུག་ལག་སློབ་གཉེར་ཁང་ནས་ཆེ་བསྟོད་གསེར་གྱི་གཟེངས་རྟགས་ཐོག་མ་དེ་འབུལ་བཞེས་མཛད་ཡོད་པ་དང་དེ་ནས་གོང་ས་མཆོག་བཙན་བྱོལ་དུ་ཞབས་སོར་འཁོད་པ་ནས་བཟུང་བོད་ད་བར་འཛམ་གླིང་གི་ནང་གི་རྒྱལ་ཁབ་སུམ་ཅུ་སོ་གསུམ་ཙམ་ཞིག་ནས་གོང་ས་མཆོག་ལ་ཆེ་བསྟོད་གཟེངས་རྟགས་བརྒྱ་ར་ལྔ་བཅུ་ང་ལྔ་ལྷག་ཞིག་འབུལ་བཞེས་མཛད་ཡོད་པའི་ཁོངས་སུ་དཔེར་ན་ནོ་བེལ་ཞི་བའི་གཟེངས་རྟགས་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་སོགས་ཡོད། གོང་ས་མཆོག་གི་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ཀྱི་མཛད་རྗེས་ལ་ཆེ་བསྟོད་ཀྱི་གཟེངས་རྟགས་ཞིག་འབུལ་རྒྱུ་གི་གཏན་འཁེལ་བྱུང་ཡོད་ཀི་ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི Randolph སློབ་ཆེན་གྱིས ྋགོང་ས་མཆོག་གི་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པདྨ་ལགས་སུ Randolph Pearl Buck གཟེངས་རྟགས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་གི་ཕྱི་ཟླ་བཞི་བ་གི་ནང་ང་འབུལ་རྒྱུ་གཏན་འཁེལ་བྱས་ཡོད་པ་ཁྱབ་བསྒྲགས་གནང་འདུག ྋསྐུའི་གཅུང་མོ་རྗེ་བཙུན་པདྨ་ལགས་ཀྱིས་ཁ་པར་བརྒྱུད་ལས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་གཟེངས་རྟགས་དེ་ནི་བཙན་བྱོལ་བོད་མི་གི་རྒན་རབས་པ་ཚོས་མ་འོངས་ཀྱི་སོན་རྩ་གི་ཆེད་དུ་ཤེས་ཡོན་གི་ཆེད་དུ་སྐུ་ལས་བསྐྱོན་པའི་འབྲས་བུ་ཞིག་ངོས་འཛིན་གནང་གི་ཡོད་ཅེས་གསུངས་རྒྱུར། བོད་པའི་སྤྱི་ཚོགས་ནང་གཟིགས་པ་ཡིན་ན་ད་བོད་ཕྲུག་ཁྱིམ་སྡེ་ནས་ཐོན་པའི་སློབ་ཕྲུག་ག་ས་ག་ལ་འདུག་ཨ། ད་དེ་ཚོ་སྒང་ག་ལོག་དེ་འདྲས་ཡོང་ཡག་དེ་ཚོ་རྒྱ་བོ་རུང་ཅིག་ཐུག་ཅིག་ག་རེ་རེད་ཨན་དེ་ནས་ང་གཅིག་པོ་མ་རེད་བོད་ཕྲུག་ཁྱིམ་སྡེ་ན་ལས་ཀ་བྱེད་མཁན་ཁྱིམ་ཚང་ཨ་མ་ལགས་དང་རྒན་ལགས་དང་ད་མ་བྱན་དང་ལས་ཀ་བྱེད་མཁན་མི་མང་པོ་ཞིག་འཇོར་པ་སྡིག་ཆེ་སྒང་ག་ལོག་ཕྲུ་གུ་ཡ་ལྟ་རྟོག་བྱེད་མཁན་བྱས་ཙང་ང་ཚོ་སྒང་ག་ལོག་མཉམ་རུབ་ཐོག་ནས་ཨེ་ནི་དཀའ་ལས་རྒྱབ་ཙང་ཨེ་ནི་འབྲས་བུ་དེ་སྨིན་པ་རེད་བསམ་གི་འདུག། དུས་རབས་ཉི་ཤུ་པ་གི་ལོ་རབས་སུམ་ཅུ་གི་ནང་སྙན་གྲགས་ཆེ་བའི་ཨ་མེ་རི་ཀའི་བུད་མེད་རྩོམ་པ་པོ་ལྕམ Pearl Buck ལགས་ནི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ཨ་མེ་རི་ཀའི་བུད་མེད་ཐོག་མ་དེ་ཡིན་ཞིང། ཁོང་མོ་གི་མཚན་གནས་རྗེས་འབྲེལ་གྱི་གཟེངས་རྟགས་དེ་ནི་བུད་མེད་དང་ཕྲུ་གུ་གི་རང་དབང་སྲུང་སྐྱོབ་དང་ཤེས་ཡོན་གོང་འཕེལ་སོགས་ཀྱི་ཐོག་ལ་ཕྱག་ལས་གནང་མཁན་འཛམ་གླིང་གི་བུད་མེད་དག་ལ་འབུལ་སྲོལ་ཡོད་པ་བཞིན་སྐུའི་གཅུང་མོ་བཞེས་ཟིན་པད་མ་ལགས་ཀྱིས་ད་བར། བཙན་བྱོལ་གྱི་བོད་ཕྲུག་སྟོང་ཕྲག་མང་པོ་གི་ཤེས་ཡོན་གོང་མཐོར་དང་འབྲེལ་བའི་མཛད་རྗེས་ཁག་ལ་ཆེ་བསྟོད་བྱེད་རྒྱུ་གི་ཆེད་དུ་གཏན་འཁེལ་བ་ཟིག་ཡིན་འདུག་རཱན་རྡོལ་ཧྥོ་སློབ་ཆེན་གྱི་གཙོ་འཛིན་གྱིས་རྗེ་བཙུན་པད་མ་ལགས་སུ་གཟེངས་རྟགས་དེ་འབུལ་རྒྱུ་གཏན་འཁེལ་བྱུང་བ་ནི་ཁོང་ཚོ་གི་གཟི་བརྗིད་ཡིན་པ་གསུངས་ཡོད་སྐད། སྐུའི་གཅུང་མོ། བཀའ་ཟུར་རྗེ་བཙུན་པད་མ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་གི་ལོར་བོད་ཀྱི་རྒྱལ་ས་ལྷ་སར་འཁྲུངས་ཤིང། ཆུང་དུས་རྒྱ་གར་ནང་སློབ་གཉེར་གནང་སྟེ་རིམ་པས་དབྱིན་ཇི་དང་སུ་ཝེ་སི་ལ་སོགས་ཀྱི་ནང་ཆེད་ཕེབས་ཀྱིས་སློབ་གཉེར་གནང་བའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་གི་ལོར་རྒྱ་གར་ལ་ཕྱིར་ཕེབས་ནས་བོད་ཕྲུག་ཁྱིམ་སྡེ་གི་སྤྱི་ཁྱབ་འགན་འཛིན་གྱི་ཐུགས་འགན་བཞེས་འདུག་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་གི་ལོར་བཀའ་ཟུར་རྗེ་བཙུན་པདྨ་ལགས་ཀྱི་སྣེ་ཁྲིད་གི་འོག་བོད་ནང། དོན་དངོས་རྟོག་ཞིབ་ཀྱི་གཟིགས་སྐོར་གི་སྐུ་ཚབ་ཐེངས་གསུམ་པ་དེ་ཕེབས་འདུག་ཅིང། དེ་སྔ་བཙན་བྱོལ་བོད་གཞུང་གི་ཤེས་རིག་བཀའ་བློན་གྱི་ཐུགས་འགན་ཡང་བཞེས་མྱོང་ཡོད།

པེ་ཅིང་གི་ཕྱོགས་ནས་ཡུལ་དེའི་དམག་དོན་འཕྲུལ་རིག་དང་འབྲེལ་བའི་ནུས་སྟོབས་གོང་འཕེལ་འགྲོ་བར་འགོག་ཐབས་སམ་མི་ཤེས་ལས་དོན་གྱི་ཆ་ཤས་ཤིག་ཡིན་འདུག་གོང་གི་གནས་ཚུལ་འདིའི་སྐོར་གྱི་སྒྲིག་དོན་ཁག་གཞུང་གི་འབྲེལ་ཡོད་མི་སྣ་གིས་གཟའ་ཟླ་བ་གི་ཉིན་གསར་འགོད་བསྒྲགས་གཏམ་བརྒྱུད་དེ་འགྲེལ་བརྗོད་བྱས་པའི་ནང་ཡར་ཐོན་ཅན་གྱི་མིས་བཟོས་རིག་ནུས་དང་འབྲེལ་བའི་མཉེན་ཆས Chips དང་དེ་དག་བཟོ་བྱེད་ཀྱི་ཡོ་ཆས་ལ་སོགས་ཚད་བཀག་བཟོས་པའི་ཁོངས་སུ་ཨེ་རན་དང་ཨུ་རུ་སུ་གཉིས་ཚུད་ཡོད་པ་མ་ཟད་རྒྱ་ནག་གི་འཕྲུལ་རིག་ཐོན་རྫས་ཇུས་འགོད་བཟོ་ཚོང། Moore Threads། དང་སྦེ་རུན་ཞེས་པ་གཉིས་མིང་ཐོ་ནག་པོ་གི་ནང་བཞག་ཡོད་འདུག་གོང་གི་བཟོ་ཚོང་འདི་གཉིས་རྒྱ་ནག་ཏུ་གསར་འཛུགས་བྱེད་མཁན་ཡང་ཨན་བྷི་ཌི་ཡ་ཞེས་པའི་ཨ་མི་རི་ཀའི་འཕྲུལ་རིག་བཟོ་ཚོང་ཁང་དུ་ལས་ཀ་བྱས་མྱོང་བ་མ་ཟད་ད་ཆར་ཨ་མི་རི་ཀའི་མིས་བཟོས་རིག་ནུས་ཀྱི་བཟོ་ཚོང་དེ་ལ་འགྲན་རྩོད་ཀྱི་དམིགས་སྒོར་བཟུང་ཡོད་པ་གནས་ཚུལ་གྱི་ནང་གསལ་ཡོད་སྐད། ཕུའུ་ཁྲིན་གྱིས་འཚམས་གཟིགས་ཀྱི་སྐབས་དང་བསྟུན་ནས་སྙིང་གི་གྲོགས་པོ་ཞི་ཅིན་ཕིང་ལ་ཡུལ་གཉིས་ཀྱི་མཉམ་འབྲེལ་ལ་ཚད་མེད་པ་བསྟན་འདུག་རོའི་ཊར་གསར་ཁང་གིས་ཕྱི་ཚེས་བཅུ་བདུན་གྱི་ཉིན་པེ་ཅིན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན་ཨུ་རུ་སུའི་སྲིད་འཛིན་བྷི་ལ་ཏི་མིར་ཕུའུ་ཁྲིན་གཟའ་མིག་དམར་གི་ཉིན་པེ་ཅིན་དུ་འབྱོར་བ་དང་གཙོ་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཀྱིས་ཡུལ་གཉིས་བར་གྱི་ཡིད་ཆེས་དང་མཉམ་འབྲེལ་ཚད་མེད་པ་ཞེས་པའི་རྣམ་པ་དེ་སྟོན་རྒྱུར་དམིགས་སྒོ་བཟུང་ཡོད་ལ། ཕུའུ་ཁྲིན་གྱི་ཕྱི་རྒྱལ་ཡུལ་གྲུ་གི་འཚམས་གཟིགས་འདི་བཞིན་ཧེ་གྷི་ལ་རྟེན་གཞི་བྱས་པའི་རྒྱལ་སྤྱིའི་ཉེས་དོན་ཁྲིམས་ཁང་གིས་ད་ལོ་གི་ཕྱི་ཟླ་གསུམ་པ་གི་ནང་ཕུའུ་ཁྲིན་འཛིན་བཟུང་གི་བརྡ་ཁྱབ་བཏང་བའི་རྗེས་ཀྱི་ཕྱི་རྒྱལ་ཡུལ་གྲུ་ཁག་གི་འཚམས་གཟིགས་ཐེངས་གཉིས་པ་དེ་ཡིན་ཞིང། ཕུའུ་ཁྲིན་དང་ཁོང་གི་འཁོར་དང་བཅས་པ་གཟའ་མིག་དམར་གི་ཉིན་པེ་ཅིན་རྒྱལ་སྤྱིའི་གནམ་གྲུ་ཐང་དུ་འབྱོར་ཏེ་རྒྱ་ནག་ནོར་སྲིད་ལྷན་ཁང་གི་བློན་ཆེན་ཝང་མིན་ཐོའུ་ཡིས་ཕེབས་བསུ་བྱས་འདུག།

བོད་ལྗོངས་སློབ་གྲྭ་ཆེན་མོ་ཟེར་བ་ལ་དམག་སྦྱོང་བྱས་ཏེ་མི་རིགས་མཐུན་སྒྲིལ་གྱི་ལས་དོན་དེ་དམག་སྦྱོང་བརྒྱུད་ནས་ལག་ལེན་དུ་བསྟར་ཐུབ་པ་བྱ་དགོས་ལུགས་འཁོད་ཡོད་ན་ཡང་དེ་ནི་རྒྱ་ནག་གིས་བོད་པ་གཞོན་སྐྱེས་ཚོ་ལ་རྒྱ་མི་རིགས་ཀྱི་རྒྱལ་ཞེན་ལྟ་བ་སྐུལ་སྤེལ་བྱ་ཐབས་ཤིག་ཡིན་པ་ཆེད་མཁས་པ་འགས་ངོས་འཛིན་གནང་གི་ཡོད་པའི་སྐོར་གྱི་ཐོག་གི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ། རྒྱ་ནག་གིས་བོད་ལྗོངས་སློབ་གྲྭ་ཆེན་མོ་ཟེར་བར་དམག་སྦྱོང་བྱས་ཏེ། མི་རིགས་མཐུན་སྒྲིལ་གྱི་ལས་དོན་དེ། དམག་སྦྱོང་བརྒྱུད་ནས་ལག་ལེན་དུ་བསྟར་ཐུབ་པ་བྱ་དགོས་ལུགས་འཁོད་ཡོད་པ་རེད། སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན། ཀྲུང་གོའི་བོད་ལྗོངས་དྲ་བ་ཞེས་པར་གནས་ཚུལ་འཁོད་པ་ལྟར་ན། རྒྱ་ནག་གིས་བོད་ལྗོངས་སློབ་གྲྭ་ཆེན་མོ་ཟེར་བའི། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་སློབ་མའི་དམག་སྦྱོང་སྙན་ཞུའི་སྦྱོང་བརྡར་ཞེས་པ་ཞིག་བྱས་ཏེ། སློབ་མའི་དམག་སྦྱོང་དེ་ནི་རྣམ་གྲངས་མང་བ་དང། སྦྱོང་བརྡར་ཚད་དང་ལྡན་པ་ཞིག་ཡིན་པའི་སྐོར་དང། དམག་སྦྱོང་གི་སྐབས་དང་བསྟུན་ནས། རྒྱ་བོད་ཀྱི་སློབ་མ་དག་མཉམ་བཟའ་མཉམ་འཐུང་དང། ཚང་མ་མཉམ་བསྲེས་ཀྱིས། ཕན་ཚུན་རོགས་རམ་བྱས་ཏེ། གང་མགྱོགས་ཀྱིས་ཕྱོགས་གཅིག་ཏུ་བསྲེས་ནས། མི་རིགས་མཐུན་སྒྲིལ་གྱི་ལས་དོན་དེ། དམག་སྦྱོང་བརྒྱུད་ནས་ལག་ལེན་དུ་བསྟར་ཐུབ་པ་བྱ་དགོས་ལུགས་འཁོད་ཡོད་པ་རེད། དམག་སྦྱོང་བྱ་ཡུལ་གྱི་བོད་ལྗོངས་སློབ་གྲྭ་ཆེན་མོ་ཟེར་བ་དེ། ས་གནས་གང་ཞིག་ཏུ་ཡོད་པ་དང། སློབ་གྲྭ་དེའི་ངོ་བོ་བཅས་ཀྱི་སྐོར་ནས། དགེ་རྒན་ཆེན་མོ་ལྡོང་ཞིང་དཀར་བ་རྒྱལ་ལོ་ལགས་ལ་བཅར་འདྲི་བྱེད་སྐབས་ཁོང་གིས་གསུངས་དོན།

བོད་གི་སློབ་གྲྭ་ཟེར་ས་མགྱོགས་ཡོད་མ་རེད་ད་དེ་ཁུག་དེ། ད་ཡང་སློབ་མ་ཁ་ཤས་ཡོད་རྒྱུ་རེད་ཁ་ཤས་ཡོད་རྒྱུ་རེད་ད་མང་ཆེ་ཤོས་རྒྱ་རེད། འདི་སློབ་གྲྭ་འདི་འཛུགས་པའི་རྒྱུ་མཚན་དེ་གང་གི་ཐོག་བརྩིགས་རེད་ལ་བོད་ལྗོངས་རོགས་སྐྱོར་གི་དེ་བོད་ལྗོངས་རོགས་སྐྱོར་གི་དངུལ་གི་ནང་ནས་འདི་འགྲོ་སོང་བཏང་ནས་སློབ་གྲྭ་དེ་ཞན་ཡང་ཧྲན་ཞི་གི་ཞན་ཡང་ནང་བྱས་བསྡད་ཡོད་རེད། ཡང་གོང་གི།

ཞན་ཡང་ན་ཡོད་རྒྱུ་གི་བོད་ལྗོངས་སློབ་གྲྭ་ཆེན་མོ་ཟེར་བའི་འདི་སློབ་གྲྭ་འདི་གི་ནང་ལོགས་འདི་ནས་དམག་སྦྱོང་བྱེད་པ་དེ། ཅིག་དུས་སྐབས་གསར་བ་དང་གནས་སྟངས་གསར་བ་ཞིག་གི་འོག་ནས་ཅིག་དམིགས་ཡུལ་གསར་བ་ཞིག་ཡོད་རྒྱུ་རེད། དམིགས་ཡུལ་གསར་བ་དེ་ག་རེ་རེད་ལབ་ན། ད་ལྟ་ཞི་ཅིན་ཕིང་གི་སྲིད་བྱུས་སྡུག་ཅག་དེ་དེ། ཁྲག་དང་འགྲོ་ཡ། འགྲོ་ཡ། དེ་གི་ཆེད་དུ། ད་སློབ་གྲྭ་འདི་ནས་མཐར་ཕྱིན་འགྲོ་བའི་སློབ་ཕྲུག་རྒྱ་གི་སློབ་ཕྲུག་མང་ཆེ་ཤོས་ཡོད་དེ་བོད་པ་ཁ་ཤས་དེ་ཆ་ཚང་ལ་རྒྱ་གི་བསམ་བློ་དང། ཤེས་བྱ། རིན་ཐང་གི་ལྟ་ཚུལ། མི་ཚེའི་ལྟ་ཚུལ་ཕྱོགས་ཆ་ཚང་དེ་དམར་ཤོག་གི་འགྲོ་ལུགས་འགྲོ་སྟངས་ལྟར། ལག་བསྟར་དྲག་པོ་བྱེད་དམག་ནང་བཞིན་བྱེད་ཐུབ་ཡ་གི་ཆེད་དུ། དམིགས་བསལ་གྱི་ད་ད་ལྟ་འདི་ནས་ཅིག་ཅིག་གི་རྒྱུ་དེ་དེ་ཅིག་ཡིན་ཕྱིར་ད་ལྟའི་གནས་སྟངས་གསར་བ་ཞིག་གི་འོག་ནས་ཁོ་ལྷ་ས་བོད་ཀྱི་དབུས་ཀྱི་ས་ཆ་ཡར་མངགས་ནས་ལས་བྱེད་བྱས་ན། དམག་གི་ལས་ཀ་བྱེད་སྟངས་ནང་བཞིན་དམག་གི་ལས་འགན་སྒྲུབ་སྟངས་ནང་བཞིན་ཅིག་རྒྱ་ནག་དམར་གཞུང་གི་སྲིད་ཇུས་ངན་པ་དེ་དབུས་ཀྱི་ས་ཆ་ནས་ལག་བསྟར་བྱེད་ཡ་ལ་དཔུང་སྡེ་གསར་བ། ཅུང་གོ་ར་ཁོང་སོགས་ད་ལྟའི་རེད་ད་ལྟའི་ཤུགས་ཆེན་དེ་མང་པོ་ཞིབ་ཕྲ་ལབ་དགོས་ན་ཀྱང་གཟབ་བོ་རེད་འདི་དང་འདི་འདྲ་བོ་མང་པོ་ཡོད་རེད་ད་ལྟའི་དམིགས་བསལ་གྱི་དཔེ་མཚོན་ཙམ་པོ་ཞིག་རེད། གནས་ཚུལ་ནང་དུ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་བཙུགས་ནས། མི་ལོ་དྲུག་ཅུ་འཁོར་བའི་གཏམ་བཤད་ཅིག་ལུང་འདྲེན་བྱས་པའི་ནང་དུ། གཞི་རྩའི་འོས་འགན་དེ་ནི། མི་ཅི་ཞིག་གསོ་སྐྱོང་བྱེད་དགོས་པ་དང། ཇི་ལྟར་གསོ་སྐྱོང་བྱེད་དགོས་པ། སུ་ཞིག་གི་ཆེད་དུ་གསོ་སྐྱོང་བྱེད་དགོས་པ་བཅས། མ་གཞིའི་གནད་དོན་ཡིན་པའི་སྐོར་ལུང་འདྲེན་བྱས་པ་འདུག་ལ། དོན་དུ་ཁ་བྲལ་ལ་ངོ་རྒོལ་དང། ཀྲུང་ཧྭ་མི་རིགས་གཅིག་ཏུ་ལྟ་བའི་འདུ་ཤེས་ཅན་རྣམས་བོད་ལ་རྒྱ་ནག་ཏུ་བསྒྱུར་རྒྱུའི་བྱ་ཐབས་དེ་དམག་སྦྱོང་ལ་བརྟེན་ནས་མངོན་འགྱུར་ཡོང་ཐབས་ཀྱི་ལས་གཞིའི་རིགས་ཤིག་ཡིན་པ་རེད་འདུག།

今年二零二三年的第二天， 在推特上， 我收到一位头像秀丽的异国女士的私信。 确切地说， 她是一位印度女士。 她自我介绍是一份关于政治和文化的区域性在线杂志。 Himal Subs Asian the Zu Ni Bian Ji ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཉིན་གཉིས་པར Twitter དྲ་ཚིགས་སྟེང་མགོ་བརྙན་མཛེས་སྡུག་ལྡན་པའི་ཕྱི་རྒྱལ་གྱི་བུད་མེད་ཅིག་གིས་གུས་མོར་བཏང་བའི་སྒེར་གྱི་ཡི་གེ་ཞིག་འབྱོར་བྱུང། ཁ་གསལ་བྱས་ན་ཁོང་ནི་རྒྱ་གར་གྱི་ཤེས་ལྡན་མ་ཞིག་རེད། ཁོང་རང་ཉིད་ངོ་སྤྲོད་གནང་བར། འབྲེལ་ཡོད་སྲིད་དོན་དང་རིག་གཞུང་གི་ས་ཁོངས་རང་བཞིན་ལྡན་པའི་དྲ་ཐོག་གི་དུས་དེབ་སྟེ། Himal Southasian ཞེས་པའི་དྲ་ཚིགས་ཀྱི་རྩོམ་སྒྲིག་པའི་ལས་རོགས་ཡིན་པ་དང། དུས་དེབ་འདིས་སྤྱི་ལོའི་གསར་ཚེས་ཀྱི་སྐབས་དེར་སྤེལ་བའི་ལས་ཀའི་རྣམ་གྲངས་ཤིག་ནི་ལྷོའི་ཨེ་ཤི་ཡའི་གསར་འགོད་པ་དང་ཞིབ་འཇུག་མི་སྣ། མཁས་པ། ལས་འགུལ་བས་ལྟ་ཀློག་བྱས་པའི་དེབ་དང་དཔྱད་གཏམ་ལ་གཞིགས་ཏེ། དོན་སྙིང་ལྡན་པའི་དེབ་ཀྱི་ངོ་སྤྲོད་ཀྱི་མིང་གཞུང་ཕྱོགས་བསྒྲིགས་ཀྱི་རྩོམ་ཡིག་ཞིག་འདོན་གྱི་ཡོད་པས། གུས་མོ་དེའི་ནང་མཉམ་ཞུགས་ཡོང་བར་མགྲོན་འབོད་བྱ་འདོད་བྱུང་ཞིང། དེ་ཡང་གུས་མོས་བྲིས་པའི་འབྲེལ་ཡོད་བོད་ཀྱི་རིག་གནས་གསར་བརྗེའི་སྐོར་གྱི་པར་རིས་ཀྱི་དེབ། གསར་བརྗེ་ཞེས་པའི་དབྱིན་ཡིག་གི་པར་ངོས་ཏེ། བཀག་སྡོམ་བྱས་པའི་དྲན་ཤེས་རིག་གནས་གསར་བརྗེའི་བོད་ཅེས་པའི་དེབ་འདིའི་དབང་གིས་དུས་དེབ་འདིས་ན་ནིང་ལོའི་ལོ་འགོར་ངོ་སྤྲོད་བྱས་པའི་དེབ་ཀྱི་མིང་གཞུང་ནང་ཐོན་པ་དང།

རྒྱ་གར་ཚུད་པའི་བོད་དང་ཉེ་འཁོར་ཁྱིམ་མཚེས་རྒྱལ་ཁབ་ཀྱི་འབྲེལ་ཡོད་དེབ་ཀྱི་རིགས་མི་ཉུང་བ་ཞིག་ལྟ་ཀློག་བྱས་ཡོད་སྐོར་བརྗོད་པ་ཡིན་ལ། ད་དུང་འབྲི་རྩོམ་བྱས་པའི་རྒྱ་ཡིག་གི་དེབ། ནད་ཡམས་ཀྱི་ལོ་ཟླའི་བོད་ཀྱི་དྲན་ཐོ་ཞེས་པ་དཔར་སྐྲུན་བྱས་ཡོད་པས། ང་རང་སྒེར་ལ་བག་ཆགས་ཟབ་པའི་དེབ་གཉིས་ཀྱི་སྐོར་ལ་བརྗོད་འདོད་ཆེན་པོ་ཡོད་པ་ཞུས་པ་ཡིན། འོན་ཀྱང་གུས་མོས་དཔྱད་གཏམ་འབྲི་འགོ་བཙུགས་པའི་སྐབས། གུས་མོས་དེབ་གཉིས་མ་ཡིན་པར་དེབ་ལྔ་བདམས་པ་ཡིན། ཡིན་ནའང་མཐར་ཧེ་མོ་དུས་དེབ་ཐོག་ཐོན་པའི། དེབ་ཀྱི་ངོ་སྤྲོད་ཀྱི་མིང་གཞུང་ནི་དེའི་ནང་གི་དེབ་གཉིས་ལས་ཐོན་མི་འདུག། གུས་མོས་ཧེ་མོ་སོའུ་ཏི་ཨེ་ཤི་ཡན་ཞེས་པའི་དུས་དེབ་ལ་ངོ་སྤྲོད་བྱས་པའི་དེབ་དང་པོ་དེ་ནི་ལྷ་ཡུལ་གྱི་མེ་ཏོག་སྟེ། ནད་ཡམས་རིག་གནས་ཀྱི་ལོ་རྒྱུས་ཞེས་པའི་དེབ་འདི་ཡིན་ཞིང།

ཟླ་བཅུ་གཉིས་པར་ཐའེ་ཝན་གྱི་ད་ཁོའི་རིག་གནས་དཔེ་སྐྲུན་ཁང་གིས་དཔར་སྐྲུན་བྱས་ཡོད། དེའི་དབང་གིས་གུས་མོས་ནད་ཡམས་དང་འབྲེལ་བའི་དེབ་ཀྱི་རིགས་མང་པོ་ལྟ་ཀློག་བྱས་པ་དང་དེའི་ནང་ནས་གལ་ཆེ་ཤོས་ཀྱི་དེབ་ཅིག་ནི་ལྷ་ཡུལ་གྱི་མེ་ཏོག་སྟེ། ནད་ཡམས་རིག་གནས་ཀྱི་ལོ་རྒྱུས་ཞེས་པ་དེ་ཡིན་ཞིང།

དཀའ་རྙོག་མང་པོ་དེ་འདྲ་བྱུང་མྱོང་མེད་ལ། གལ་ཆེ་བའི་མངོན་མེད་རྐྱེན་ངན་འགའ་རེ་ནི་ཐ་ན་དུས་རབས་ཉེར་གཅིག་གི་དབུ་ལ་ཡང་ཤུགས་རྐྱེན་ཐེབས་ནས་བསྡད་ཡོད། གོང་མ་ཆན་ལུང་ནི་བཙན་པོའི་རྒྱལ་ཁབ་ཀྱི་འདོད་རྔམ་ཧམ་སེམས་དེ་མངོན་འགྱུར་བྱེད་མཁན་གྱི་རྒྱལ་ཁ་ཐོབ་མཁན་ཆེ་ཤོས་དེ་ཆགས་ཡོད། དེའི་ཁོངས་སུ་ཁོ་བོས་རང་ཉིད་འཇམ་པའི་དབྱངས་བཞིན་བཟོས་ཡོད་པས།

ནད་ཡམས་འགའ་ཤས་ནི་རིག་གནས་རིམས་ནད་རེད་ནད་ཡམས་འགའ་ཤས་ནི་དབང་ཤུགས་ཀྱི་རྫུན་གཏམ་ཞིག་རེད་ནད་ཡམས་འགའ་ཤས་ནི་སྐྱེ་དངོས་མཚོན་ཆ་ངེས་ཅན་ཞིག་གི་ཚད་ལས་བརྒལ་བའི་དམག་འཐབ་ཅིག་ཆགས་ཡོད་དེར་བརྟེན་ང་ཚོ་ཚང་མ་དཔང་པོ་ཞིག་དང་མྱོང་བ་བརྒྱུད་མྱོང་མཁན་ཞིག་མྱོང་བ་འཁུར་མཁན་ཞིག་རེད། ཧབ་ཀིན་སི་གིས་བྲིས་པ་བཞིན་ལྷ་འབྲུམ་ཟེར་བའི་གནའ་བོའི་ནད་དུག་དེ་གཅིག་བྱས་ན་བསྐྱར་དུ་སླེབས་སྲིད་པ་དང

ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་ཞུས་ཟིན་པ་བཞིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང། དགུ་ནས་དགུ་ར་ཕྱེད་ཀ། ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་སྲིང་བྱེད་ཀྱི་ཡོད་པས